ད་གསུམ་པ་ནི་སྒྲ་རང་མཚན་དེས་ཇི་ལྟར་གནས་པ་དེ་ཁོ་ན་བཞིན་དུ་ཁྱད་ཆོས་ཐམས་ཅད་དུས་གཅིག་ཏུ་རྟོགས་པར་བྱེད་པའི་རྗོད་བྱེད་ཀྱི་སྒྲ་དང། འོ་རྟོག་པ་ཡོད་པ་མ་ཡིན་པར་ཐལ། སྒྲ་དེའི་ངོར་རང་མ་ཡིན་པའི་ཤེས་བྱ་ཀུན་ལས་ལོག་པས་དེ་ཉིད་ཀྱི་གྲངས་དང་མཉམ་པའི་ལྡོག་པ་ཡང་ཡོད་པའི་ཕྱིར། སྒྲ་རང་མཚན་གཅིག་པུ་དེ་ལ་ཇི་ལྟར་གནས་པ་དེ་ཁོ་ན་བཞིན་དུ་ཇི་སྒྲ་རང་མཚན་གཅིག་པུ་དེ་ལ་ག་རེ་གནས་ཏེ། སྒྲ་གཅིག་པུ་ཁོ་ན་ད་སྒྲ་རང་མཚན་ཟེར་ན་མ་ཟེར་ན་སྒྲ་ལྟ་བུ་གཅིག་གིར་ཡང་མིན་ན་བུམ་པ་བུམ་པ་ལྟ་བུ་གཅིག་གིར་གཅིག་ཏུ་ག་རེ་གནས་ཏེ། ག་རེ་ཟེར་ན་ཁོ་རང་ཁོ་རང་ལ་བུམ་པ་དེ་ཁོ་རང་ཁོ་རང་ལས་མ་ལོག་པ་རེད་མ་གཏོགས་རང་མ་ཡིན་པའི་ཆོས་ཀུན་ལས་ལོག་སྟེ་ལོག་པའི་གྲངས་དང་མཉམ་པ་ཅིག་གང་ག་ནས་དངོས་པོའི་གནས་ཚོད་ལ་ཡོད་པའི་ཕྱིར། འོ་དེས་གཟིགས་ཡོད་རེད་བ། རང་མཚན་དེ་ལ། ཇི་ལྟར་གནས་པ་དེ་ཁོ་ན་བཞིན་དུ། རང་མ་ཡིན་པའི་ཆོས་ཀུན་ལས་ལྡོག་པའི་ཤེས་བྱ་ཀུན་ལས་ལྡོག་པའི། འོ་ལྡོག་པ་དུ་མ་ཡོད་པ་དེ་ཁོ་ན་བཞིན་དུ། ད་ཁྱད་ཆོས་ཁོ་ལ་ལྡོག་པ་མང་པོ་ཅིག་ཡོད་རེད་བ་དེ་འདྲའི་ཁྱད་ཆོས་ལྡོག་པ་མང་པོ་དེ་དག་དུས་གཅིག་ཏུ་རྟོགས་པ་བྱེད་ཐུབ་མཁན་གྱི་འོ་རྗོད་བྱེད་ཀྱི་སྒྲ་ཅི་ཡང་ཡོད་མ་རེད་དུས་གཅིག་ཏུ་ཅིག་ཅར་རྟོགས་མཁན་གྱི་རྟོག་པ་ཅི་ཡང་ཡོད་མ་རེད་མེད་དེ་ག་ཟེར་ན་སྒྲ་དེའི་ངོར་རང་མ་ཡིན་པའི་ཤེས་བྱ་ཀུན་ལས་ལོག་པ་དེ་ཉིད་ཀྱི་གྲངས་དང་མཉམ་པའི་ལྡོག་པ་ཡོད་པའི་ཕྱིར་ཟེར་ཡོད་ཙང་དེ་དུས་ལྡོག་པ་དེ་ལ་རྟོགས་དཀའ་སླའི་ཁྱད་པར་དེ་ཡོད་ངེས་དཀའ་སླའི་ཁྱད་པར་ཡོད་ཙང་སྒྲ་གཅིག་གིས་མཉམ་པོ་བརྗོད་ཐུབ་པ་མ་རེད་འོ་རྟོག་པ་གཅིག་གིས་ཀྱང་ཅིག་ཅར་དུ་རྟོགས་ཐུབ་ཀྱི་མ་རེད་ཁྱབ་སྟེ། སྒྲ་རྟོག་ཡུལ་ལ་སྤྱིའི་འཇུག་ཚུལ་མཚུངས་པའི་ཕྱིར། འོ་སྒྲ་ཡིན་ཡང་ཅིག་ཅར་དུ་བརྗོད་མི་ཐུབ། རྟོག་པས་ཀྱང། ཅིག་ཅར་དུ་རྟོགས་མི་ཐུབ་སྟེ་ཁྱད་ཆོས་དེ་ལ་བརྗོད་དཀའ་སླ་དང་རྟོགས་དཀའ་སླའི་ཁྱད་པར་ཡོད་པའི་ཕྱིར། དེས་ན་དོན་གྱི་རང་གི་ངོ་བོ་གཅིག་ཅེས་པ་ནས། འདི་བར་གྱིས་སྒྲ་རྟོག་འོ་སྒྲུབ་པ་ཁོ་ན་ལ་འཇུག་པ་བཀག། དེ་ལྟར་དོན་གྱི་རང་གི་ངོ་བོ་གཅིག་དངོས་པོའི་གནས་ལུགས་སྒྲུབ་པ་ནས་བཟུང་སྟེ་ད་ལྟ་འདི་བར་དུ་ལ། སྒྲ་རྟོག་སྒྲུབ་པ་ཁོ་ན་ལ་འཇུག་པ་བཀག་ཅིང་སྒྲོ་འདོགས་རྣམ་པ་གཅོད་པའི་གཞན། སྒྲོ་འདོགས་རྣམ་པར་གཅོད་པའི་གཞན་སེལ་བའི་ཡུལ་ཅན་དུ་བསྟན་པ་རེད། སྒྲ་དང་རྟོག་པ་གང་ཡིན་པ་ནི་སྒྲ་དེ་ཡང་སྒྲོ་འདོགས་རྣམ་པར་གཅོད་པ། རྟོག་པ་དེ་དག་སྒྲོ་འདོགས་རྣམ་པར་གཅོད་པ་ཡིན་པ་དེ་བཤོས་མོ་ག་རང་རེད་འོ་རྣམ་པར་གཅོད་པའི་ཡུལ་ཅན་དུ་འཕྲོས་དང་བཅས་ཏེ་རྒྱས་པར་བསྟན་ཏོ། ཡང་དེས་དེ་ཕྱིར་ཁྱད་པར་ཞེས་བྱ་བའི། ཞེས་པ་ལས་ཀྱང་འཕྲོས་པ་དང། དེ་ཕྱིར་ཁྱད་པར་གང་ཞིག་ཆོས་གང་གིས་གོ་བར་འགྱུར་བ་དེ་དེ་ལས་གཞན་གྱིས་ནུས་མ་ཡིན་ཟེར་གྱི་ཡ་གི་ཅིག་ཡོད་པ་དེ་ལས་འཕྲོས་ན་ཤེས་ན་འགྲིག་འདུག་ཟེར། དེ་དེ་བཞིན་དུ་རྟོག་བཅས་པའི་སྒྲ་ཡོད་མ་ཡིན་ཞེས་པ་ཡང་མི་རིགས་ཏེ། རང་མཚན་ཁོ་ན་ལ་སྒྲ་སྦྱོར་བའི་ཕྱིར་ཞེས་པའི་ལན་དུ་གཞུང་འོག་མ་རྣམས་འབྱུང་བའི་ཕྱིར་རོ། ད་ག་རེ་ཟེར་ན་བརྡ་སྦྱར་བ་དེའི་ཚེ་ན་ཤིང་གི་བརྡ་སྦྱར་ན་འདྲ་དོ། གོས་གང་གི་བརྡ་སྦྱར་ན་ཡང་བརྡ་སྦྱར་བ་དེའི་ཚེ་ན་ག་རེ་གོ། རང་མཚན་ཁོ་ན་ལ་སྒྲ་སྦྱོར་བ་མི་རིགས་ཟེར་ནས། འོ་རང་མཚན་ཁོ་ན་ལ་སྒྲ་སྦྱོར་བ་འགྲིག་གི་མི་འདུག་ཟེར་ནས་དེ་འདྲ་དེ་ཚོ་བྱེ་བྲག་པ་དང་གྲངས་ཅན་དེ་ཚོས་བརྡ་སྦྱར་བ་དེའི་ཚེ་ན་ནི། ད་ག་རེ་གོ་རང་མཚན་ཁོ་ན་ལ་སྒྲ་སྦྱོར་བའི་ཕྱིར་ཞེས་པའི་ལན་དུ་གཞུང་འོག་མ་རྣམས་འབྱུང་བས།

ཡིན་ཡང་བཀོད་དོ། ཞེས་གཞུང་དེ་དག་སྒྲ་རྟོག་སྒྲུབ་པ་ཁོ་ན་ལ་འཇུག་པ། འགོག་པ། རྩོད་སྤང་དང་བཅས་པ་དང་སེལ་བ་ལ་འཇུག་པ། སྒྲུབ་པ། རྩོད་སྤང་དང་བཅས་པ། བསྡུས་པ་ཡིན། ད་འདིའི་གཞུང་འདི་ཡང་སྟབས་འདི་གར་སོགས་སྒྲ་རྟོག་སྒྲུབ་པ་ཁོ་ན་ལ་འཇུག་པ་དེ་འགོག་པ། འགོག་པ་དེ་ལ་རྩོད་པ། ཁོ་པས་བྱས་པ་སྤང། སེལ་བས་འཇུག་པ་ལ་སྒྲུབ་པ། སེལ་བས་འཇུག་པ་འགྲིག་གི་མི་འདུག་རྩོད་པ། ཁོ་ཡང་ཁོ་ལ་སྤང། སོས་འཇུག་པ་དེ་སྒྲུབ་པ་ཡིན་ཅེས་ད་ལྟ་འདི་ཡར་བཏབ་དེ་ལ་འོ་དེ་རེད་དེ། ད་གང་ལྟར་གྱིས་འདི་ནི་མ་བྱས་ཡོང་དུས་ཙང་ད་ད་དེ་ཡོང་དགོས་འདུག་བ། ད་ལྟ་རང་ལུགས་ལ་བྱས་སོང་ན་ཤིང་འཛིན་རྟོག་པ་དེ་ལ་ནི་ག་རེ་དགོས་སྤྱི་འཛིན་གྱི་བློ་སྐྱེས་པ་ཟེར་ན་འགྲིག་གི་ཨ་རེད་སྤྱི་འཛིན་གྱི་བློ་དེ་སྐྱེས་པ་བྱེད་པ་ལ་ནི། སྤྱི་དོན་གཞན་གཅིག་ངེས་པར་དུ་མི་དགོས། ད་བྱེ་བྲག་པ་དང་དེ་ཚོས་སྤྱི་དོན་གཞན་གཅིག་དང་འོ་དེ་མེད་ན་སྤྱི་འཛིན་གྱི་བློ་དེ་ཡང་སྐྱེ་གི་མ་རེད་ཆོས་ཐ་དད་པ་མང་པོ་གཅིག་གིས་ནི་ཁོ་འཛིན་པའི་རྟོག་པ་བློ་གཅིག་སྐྱེས་པ་ཡང།

དེ་ཤིང་ཡིན་རེད་ཟེར། ཡིན་པ་ག་རེ་རེད་ཟེར་ན་ཡལ་ག་ལོ་འདབ་ལྡན་པའི། རིགས་ལྡན་གྱི་གོང་བུ་ཡིན་པའི་ཕྱིར། འོ་འདུག་ཟེར་རེ་བཀོད་ནས་ཤིང་གི་བརྡ་སྦྱར་དགོས་རེད་བ། ད་ཡིན་དུས་ད་གྲངས་ཅན་དང་དེ་ཚོའི་ཁར་ཤིང་གི་བརྡ་སྦྱར་བ་གོ་ལ། ཤིང་རང་མཚན་པ་དེ་ཚོ་ལ་ཤིང་གི་བརྡ་སྦྱར་ཐུབ་ཀྱི། མ་རེད། སྤྱི་དོན་གཞན་དང་སྤྱི་གཙོ་བོ་དེ་ཚོ་ངེས་པར་དུ་དགོས་རེད་དེ་མ་བྱུང་ན་ཤིང་གི་བརྡ་སྦྱར་ཐུབ་ཀྱི་མ་རེད་ཟེར་འོ་དེ་ཟེར་གི་ཡོད་དུ་བ།